ཨུ་རུ་སུས་ཡུཀ་རེན་ཐོག་རྒྱག་བཞིན་པའི་དམག་མིའི་ཁོངས་སུ་ཞུགས་མཁན་བལ་པོ་མི་གྲངས་བརྒྱ་ཙམ་ཞིག་ལ་དམག་ས་ཁག་ཏུ་རྨས་སྐྱོན་ཕོག་པའམ་ཡང་ན་གར་སོང་ཆ་མེད་དུ་གྱུར་ཡོད་པ་ཞིག་ལ་བལ་ཡུལ་གྱི་ཕྱི་སྲིད་བློན་ཆེན Narayan Prasad ཀྱིས་ངོས་འཛིན་བྱེད་ཀྱི་ཡོད་པ་རེད། དེ་ཡང་འདི་ཚེས་ཉི་ཤུ་རྩ་དྲུག་རེས་གཟའ་མིག་དམར་ཉིན་བལ་ཡུལ་གཞུང་གིས་གཉེར་བའི་གསར་འགྱུར་ལས་ཁང་གིས་ཡུལ་དེའི་ཕྱི་སྲིད་བློན་ཆེན Narayan Prasad ལ་བཅར་འདྲི་ཞུས་པའི་སྐབས་ཁོང་གིས་ཨུ་རུ་སུའི་དམག་མིའི་ཁོངས་སུ་བལ་པོ་མི་གྲངས་ཉིས་བརྒྱ་ཙམ་ཞིག་ཡོད་རེད་བསམ་གྱི་འདུག་འོན་ཀྱང་ངས་བརྗོད་པའི་གྲངས་འབོར་དེ་ལས་ད་དུང་མང་བ་ཡང་ཡོད་སྲིད་པ་རེད། དེར་བརྟེན་གྲངས་འབོར་ཏག་ཏག་ཅིག་བརྗོད་རྒྱུ་ཁག་པོ་ཆགས་ཡོད་པའི་ནན་བརྗོད་བྱས་འདུག་ཚོད་དཔག་བྱས་པར་གཞིགས་ན། བལ་པོ་གཞོན་སྐྱེས་མི་གྲངས་ཉིས་བརྒྱ་ཙམ་ཞིག་གིས་ཨུ་རུ་སུའི་ནང་སློབ་སྦྱོང་དང་ལས་ཀའི་ཆེད་དུ་བསྐྱོད་པའི་སྐབས་ཁོང་ཚོས་ཨུ་རུ་སུའི་དམག་ཁོངས་སུ་འཛུལ་ཞུགས་བྱས་ཡོད་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། བལ་ཡུལ་གྱི་ཕྱི་སྲིད་བློན་ཆེན་གྱིས་མུ་མཐུད་ནས། ང་ཚོས་བལ་ཡུལ་དུ་བཅའ་སྡོད་ཨུ་རུ་སུའི་གཞུང་ཚབ་པ་འབོད་སྐུལ་བྱས་ནས། བལ་པོའི་མི་རིགས་དམག་ཁོངས་སུ་བསྡུ་རྒྱུ་མཚམས་འཇོག་བྱེད་དགོས་པ་ཨུ་རུ་སུ་གཞུང་ལ་བརྡ་ལན་འཕྲོད་པ་བྱེད་རོགས་ཞེས་བརྗོད་པ་ཡིན་ཞེས་བརྗོད་ཡོད་པ་རེད། ཨུ་རུ་སུ་གཞུང་གིས་བལ་པོའི་མི་རིགས་ཁག་ཅིག་དམག་ཁོངས་སུ་བསྡུས་ཡོད་པ་ཁས་ལེན་བྱས་ཡོད་ཅིང། ད་ལྟའི་བར་དུ་བལ་པོ་མི་གྲངས་བདུན་ཡུཀ་རེན་གྱི་དམག་ས་ཁག་ཏུ་རྐྱེན་ལམ་དུ་གྱུར་ཡོད། བལ་ཡུལ་གྱི་ཕྱི་སྲིད་ལྷན་ཁང་ལ། བལ་པོ་མི་གྲངས་བརྒྱ་སྐོར་ཙམ་ཞིག་ཡུཀ་རེན་གྱི་དམག་ས་ཁག་ཏུ་རྨས་སྐྱོན་ཕོག་པའམ། ཡང་ན་གར་སོང་ཆ་མེད་དུ་གྱུར་ཡོད་པའི་གནས་ཚུལ་འབྱོར་བ་རྣམས་འབྲེལ་ཡོད་ནང་མི་དང་ཉེ་དུ་གཉེན་ཚན་རྣམས་ལ་བརྡ་ལན་སྤྲད་པ་ཡིན་ཞེས་བརྗོད་འདུག་དེ་དང་ཕྱོགས་མཚུངས་བལ་ཡུལ་གྱི་ཕྱི་སྲིད་བློན་ཆེན Narayan Prakash ཡིས་ཨུ་རུ་སུའི་དམག་ཁོངས་སུ་བལ་པོ་ཅི་ཙམ་ཡོད་མེད་ཀྱི་གྲངས་ཀ་གསལ་བོ་ཞིག་བརྗོད་ཐུབ་ཀྱི་མི་འདུག་ང་ཚོ་བལ་ཡུལ་གཞུང་གིས་རང་གི་སྤྱི་དམངས་ཡུལ་མི་རྣམས་ཨུ་རུ་སུ་དང་རྒྱ་གར། བཱང་ལ་དེཤ། སིརི་ལང་ཀ། དེ་བཞིན Gulf མཚོ་ཁུག་གི་རྒྱལ་ཁབ་དྲུག་བཅས་ལ་བསྐྱོད་ན་བལ་ཡུལ་གཞུང་གིས་དགག་བྱ་མེད་པའི་བཀའ་འཁྲོལ་གྱི་ཡིག་ཆ་ལེན་དགོས་པའི་སྒྲིག་གཞི་ཞིག་གཏན་འབེབས་བྱས་ཡོད་པའི་འགྲེལ་བརྗོད་དང་འབྲེལ་དེ་བཞིན་ཁོང་གིས་ཡུཀ་རེན་གྱི་འཛིན་བཟུང་འོག་ཡོད་པའི་བལ་པོ་རྣམས་གློད་གྲོལ་ཐོབ་ཐབས་སུ། བལ་པོའི་གཞུང་ཚབ་པས་ཡུཀ་རེན་གཞུང་ལ་འབྲེལ་བ་བྱས་ཏེ་གྲོས་མོལ་བྱེད་ཀྱི་ཡོད་ལ། དེ་བཞིན་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་བཅའ་སྡོད་ཡུཀ་རེན་གྱི་གཞུང་ཚབ་ལས་ཁང་ལ་ཡང་འབྲེལ་བ་བྱས་པ་ཡིན།

ཀཱཐ་མཱན་དུ་པོས་གསར་ཤོག་ཐོག་གནས་ཚུལ་སྤེལ་བར་གཞིགས་ན། བལ་ཡུལ་གཞུང་གིས་ཨུ་རུ་སུར་བལ་པོ་དམག་ཁོངས་སུ་བསྡུ་རྒྱུ་མཚམས་འཇོག་བྱ་དགོས་པའི་ནན་སྐུལ་བྱས་ཡོད་ཀྱང་ཨུ་རུ་སུ་གཞུང་གིས་སྣང་མེད་བཏང་ཡོད་ཅིང། དེར་བརྟེན་བལ་ཡུལ་གྱི་ཀོང་རེས་ཆབ་སྲིད་ཚོགས་པའི་སྤྱི་ཁྱབ་དྲུང་ཆེ་བྷི་ཤུ་བྷ་ཤར་མ་ཡིས། བལ་ཡུལ་གྱི་སྲིད་བློན་ངོས་ནས་ཐད་ཀར་པུ་ཀྲིན་ལ་བལ་པོ་རྣམས་ཨུ་རུ་སུའི་དམག་ཁོངས་སུ་བསྡུ་རྒྱུ་མཚམས་འཇོག་བྱེད་དགོས་པའི་བཀའ་ནན་པོ་གནང་དགོས་པ་ཡིན་ཞེས་དང། བལ་པོ་ཚོ་ཨུ་རུ་སུའི་དོན་དུ་དམག་འཁྲུག་ལ་ཞུགས་ནས་ཚེ་སྲོག་བློས་གཏོང་བྱེད་དགོས་དོན་མེད། བལ་ཡུལ་གཞུང་གིས་མྱུར་དུ་ཨུ་རུ་སུར་གྲོས་མོལ་བྱས་ཏེ་བལ་པོ་རྣམས་རང་ཡུལ་དུ་ལེན་ཐབས་བྱེད་དགོས་པ་ཡིན། ཨུ་རུ་སུས་ཁྲིམས་འགལ་གྱི་ཐོག་ནས་བལ་པོ་རྣམས་ཡུག་རེན་གྱི་དམག་ས་ཁག་ལ་བཏང་བ་རེད་ཅེས་སྐྱོན་བརྗོད་དྲག་པོ་བྱས་འདུག་ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུའི་ཉིན Germany ཡི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་སྤེལ་བར་གཞིགས་ན། ཡུག་རེན་གྱི་དམག་ས་ཁག་ནས་བལ་པོ་ཉུང་ཤས་ཤིག་རང་ཡུལ་དུ་ཕྱིར་ལོག་བྱས་ཐུབ་ཡོད་པ་དང་ཁོང་ཚོས་དམག་འཁྲུག་གི་འཇིགས་སྣང་དང། ཉེན་ཚབས། གླ་ཕོགས་ཀྱང་དུས་ཐོག་རག་གི་མེད་པ་སོགས་ཀྱི་སྐོར་ལ་འགྲེལ་བརྗོད་བྱས་ཡོད་པ་རེད། དེ་བཞིན། བལ་པོ་ཁག་ཅིག་གིས་ང་ཚོར་སྦྱོང་བརྡར་ཡག་པོ་ཞིག་མ་སྤྲད་པར་དམག་སར་བཏང་བྱུང། གླ་ཕོགས་ཀྱང་ཟླ་བ་མང་པོར་མ་སྤྲད་པར་བཞག་སོང་ཞེས་བརྗོད་འདུག་མི་ཚོང་རྒྱག་མཁན་ཚོས་བལ་པོ་རེ་རེའི་ས་ནས་ཨ་སྒོར་དགུ་སྟོང་རེ་བླངས་ཏེ་སློབ་ཕྲུག་དང་ཡུལ་སྐོར་སྤྲོ་འཆམ་པའི་ཐོངས་མཆན་ཞུས་ཏེ་ཨུ་རུ་སུར་འཁྲིད་ཀྱི་ཡོད་པའི་གནས་ཚུལ་ཡང་ཐོན་ཡོད་པ་རེད།